གོང་གི་ལེ་ཚན་འདི་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད།
གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང། གཟའ་འཁོར་འདིའི་ལེ་ཚན་ནང་ཆུར་མི་ནུབ་པའི་ཕྱིར་འགོག་ཐབས་བྱེད་ཚུལ་སྐོར་འགྲེལ་བརྗོད་ཞུ་རྒྱུ་ཡིན། ཚ་དྲོད་ཧ་ཅང་ཆེ་བའི་དབྱར་ཁའི་དུས་ལ་ཉེ་བས་འབྲེལ་ཡོད་འགན་འཁུར་བ་ཚོས་ཆུ་རྒྱག་མཁན་རྣམས་ལ་ཉེན་གཟབ་གནང་བར་ནན་སྐུལ་གནང་ཡོད་འདུག། ཨོ་སི་ཀྲི་ལི་ཡའི་ངོ་མཚར་ཅན་གྱི་མཚོ་ཁ་ནི་འཛམ་གླིང་ནང་སྙན་གྲགས་ཡོད་པ་ཞིག་ཡིན། འོན་ཀྱང་སྟབས་མ་ལེགས་པ་ཞིག་ལ། མཚོ་ཁ་ནི་རྐྱེན་ངན་འཕྲད་སའི་གནས་གཙོ་བོ་དེ་ཡང་ཡིན་འདུག་ཨོ་སི་ཀྲི་ལི་ཡའི Royal Life Saving Society ཞེས་པས་བཏོན་པའི་དཔྱད་ཞིབ་ལ་ལྟར་ན། འདས་པའི་ཟླ་བ་བཅུ་གཉིས་ཀྱི་ནང་ཚུད་ལ་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་མི་གྲངས་ཉིས་བརྒྱ་བདུན་ཅུ་དོན་དྲུག་ཙམ་ཞིག་ཆུར་ནུབ་ནས་ཚེ་སྲོག་ཤོར་ཡོད་འདུག། དེ་ནི་ལོ་སྔོན་མ་ལས་བརྒྱ་ཆ་བཅུ་ཙམ་མང་དུ་ཕྱིན་ཡོད་པ་ཡིན་འདུག་ཨོ་སི་ཀྲི་ལི་ཡའི Royal Life Saving Society ཞེས་པའི་ཚོགས་པའི་ལས་བྱེད་པ Stacey Pigeon ལགས་ཀྱིས། ཆུར་ནུབ་མཁན་མང་ཆེ་བ་ཞིག་གསར་དུ་འབྱོར་བའི་གཞིས་སྤོ་བ་རེད་འདུག་ཞེས་ཁོང་མོས་གསུངས་དོན། ང་ཚོས་དཔྱད་ཞིབ་དེའི་བརྒྱུད། འདས་པའི་ལོ་བཅུའི་ནང་ཚུད་ལ་ཆུར་དིམ་ནས་སྲོག་ཤོར་མཁན་གྱི་ཁྲོད་ལས་ཨོ་སི་ཀྲུ་ལི་ཡའི་ཕྱི་ལ་སྐྱེས་པ་ག་ཚོད་ཡོད་པར་ཞིབ་འཇུག་བྱེད་སྐབས། ཆུར་དིམ་ནས་སྲོག་ཤོར་མཁན་མི་བརྒྱ་ཆ་ཉི་ཤུ་རྩ་བདུན་ཙམ་ཞིག་ཨོ་སི་ཀྲུ་ལི་ཡའི་ཕྱི་ལ་སྐྱེས་པ་ཡིན་པ་ཐོན་ཡོད། ཡང Stacy Pigeon ལགས་ཀྱིས་གཞིས་སྤོ་བ་མང་པོར་མཚོ་ཁའི་བདེ་འཇགས་དང་ཆུ་རྐྱལ་བྱེད་པར་ཉམས་མྱོང་མེད་པར་བརྟེན་རྐྱེན་ངན་གོད་ཆག་དེ་དག་འབྱུང་གི་ཡོད་འདུག་ཞེས་ཁོ་མོས་མུ་མཐུད་གསུངས་དོན།
ང་ཚོའི་ཤེས་གསལ་ལྟར་ན་གཞིས་སྤོ་བ་རྣམས་ཡོང་སའི་ལུང་པའི་ནང་ཆུ་རྐྱལ་བྱེད་པའི་ལུགས་སྲོལ་མེད་པར་བརྟེན་ཁོ་ཚོར་ཆུ་དང་འབྲེལ་བའི་དགོས་ངེས་ཉམས་མྱོང་མེད་པ་ཡིན་འདུག་ཁོང་རྣམས Australia སླེབས་རྗེས་དེར་སྤྱི་ཚོགས་ནང་མཉམ་ཞུགས་ཡོང་ཕྱིར་མཚོ་ཁར་འགྲོ་ནས་ཆུ་རྐྱལ་བྱེད་འདོད་ཡོད་ཀྱང་ཆུའི་བདེ་འཇགས་སྐོར་ཤེས་རྟོགས་མེད་པ་ཡིན་འདུག་ལྷག་པར་དུ་ཆུར་ནུབ་པའི་རྐྱེན་ངན་དེའི་རྒྱུ་རྐྱེན་གཞན་ཞིག་ལ་ཡང་ཐུག་ཡོད་པ་ཡིན་འདུག།

བྱང་ཕྱོགས་མཚོ་མཐའི་ས་གནས་སྲིད་གཞུང་གི་མཚོ་ཁའི་གནད་དོན་གྱི་འགན་འཛིན་པ་ཞིག་ཡིན་འདུག་ཁོང་གིས། མི་ཚང་མར་མཚོ་ཁར་ཆུ་རྐྱལ་བྱེད་པར་ལམ་སྟོན་གསལ་པོ་བྱས་ཡོད་པས་ཚང་མས་དེར་རྗེས་འབྲང་གནང་དགོས་ཞེས་ཁོང་གིས་གསུངས་དོན། ཁྱེད་ཀྱིས་མཚོ་ཁར་སོང་སྐབས་ཆུ་རྐྱལ་བྱེད་ཆོག་པའི་རྟགས་དར་ཚོན་དམར་སེར་ཅན་གྱི་ཉེ་འགྲམ་ལ་ཆུ་རྐྱལ་བྱེད་དགོས། དེ་བཞིན་ཁྱེད་རང་མཚོ་ཁར་སྤྲོ་བོ་ཡོང་ཆེད་དང་ཐོག་ཆུ་རྐྱལ་རྒྱག་སྟངས་ཚད་ལྡན་ཤེས་པ་བྱེད་དགོས། དེ་བཞིན Clinton Rose ལགས་ཀྱིས་གལ་ཏེ་ཁྱེད་ལ་མཚོ་ཁར་ཆུ་རྐྱལ་ཆོག་མིན་སྐོར་དོགས་འདྲི་ཡོད་པ་ཡིན་ན། མཚོ་ཁར་ཡོད་པའི་ཚེ་སྲོག་ཉེན་སྐྱོབ་པར་བཀའ་འདྲི་གནང་དགོས་ཞེས་ཡང་ཁོང་གིས།
ཁྱེད་རང་མཚོ་ཁར་མ་བསྐྱོད་གོང་ལ་དེར་ཉེན་ཁ་གང་ཡོད་མེད་སྐོར་དྲ་ལམ་བརྒྱུད་འཚོལ་ཞིབ་གནང་ཆོག་ལ། མཚོ་ཁར་ཡོད་པའི་ཚེ་སྲོག་ཉེན་སྐྱོབ་པར་བཀའ་འདྲི་གནང་ཆོག་ཉེན་སྐྱོབ་པས་ཁྱེད་ལ་བདེ་འཇགས་དང་ཉེན་གཟབ་གནང་ཚུལ་ལམ་སྟོན་གནང་ངེས་རེད། དེ་ལྟར་བྱས་པ་ཡིན་ན་རང་ཉིད་ལ་རྐྱེན་ངན་འཕྲད་པའི་ཉེན་ཁ་ཆུང་བ་ཡོད་པ་ཡིན། སྤྱིར་བཏང་ཆུར་ནུབ་སྐབས་མི་རྒན་པ་རྣམས་སྐར་མ་གཅིག་གི་ནང་དྲན་མེད་བརྒྱལ་བ་ཆགས་ཀྱི་ཡོད་པར་བརྟེན་གང་མགྱོགས་རོགས་འབོད་གནང་ཐུབ་པ་དགོས་ཞེས་ཡང Clinton Rose ལགས་ཀྱིས་གསུངས་དོན།

གུར་ནམ་སིང་ལགས་ནས་ཨོ་སྟྲེ་ལི་ཡའི་རྒྱ་གར་བའི་རྩེད་རིགས་དང་ཤེས་ཡོན་རིག་གཞུང་ཚོགས་པར་དབུ་འཛུགས་གནང་མཁན་ཡིན་པ་དང། ཚོགས་པ་དེས་ཕྱི་རྒྱལ་བའི་སློབ་ཕྲུག་རྣམས་ལ་ཨོ་སྟྲེ་ལི་ཡའི་སྤྱི་ཚོགས་ཀྱི་མྱོང་ཚོར་སྤེལ་ཐབས་གནང་གི་ཡོད་པ་མ་ཟད་གསར་འབྱོར་བ་རྣམས་ལ་ཨོ་སྟྲེ་ལི་ཡའི་མཚོ་ཁར་བདེ་འཇགས་སྐོར་ལམ་སྟོན་གནང་གི་ཡོད་འདུག་དེ་ཡང་གུར་ནམ་སིང་ལགས་ཀྱིས། གསར་འབྱོར་བ་མང་པོ་ཞིག་ལ་གོ་རྟོགས་མེད་པར་བརྟེན་རང་ཉིད་ཉེན་ཁར་ལྷུང་བ་ཡོང་གི་འདུག་ཞེས་ཁོང་གིས། མི་འགའ་ཤས་ཀྱིས་པར་རིས་རྒྱག་ཆེད་མཚོ་མཐའ་ལས་ཐག་རིང་བགྲོད་ནས་རང་ཉིད་ཉེན་ཁར་ལྷུང་གི་འདུག་དཔེར་ན། ལོ་སྔོན་མར་མི་ཞིག་གིས་པར་རིས་རྒྱག་ཆེད་ཐག་རིང་སོང་བར་བརྟེན་ཆུའི་ནང་དིམ་ནས་སྲོག་ཤོར་བ་བྱུང་ཡོད། དེ་བཞིན་གུར་ནམ་སིང་ལགས་ཀྱིས་གཞིས་སྤོ་བ་རྣམས་ལ་ལམ་སྟོན་དེ་ལྟར་གནང་དོན།

ང་ཚོས་མི་ཚང་མར་ཆུ་ཁར་གྲུ་དང་བྲག་རྡོའི་གསེང་ལ་ཉ་ཟིན་པར་བསྐྱོད་སྐབས་སྲོག་སྐྱོབ་སྟོད་གོས་གྱོན་དགོས་པར་ནན་སྐུལ་བྱེད་ཀྱི་ཡོད། གལ་ཏེ་རྐྱེན་ངན་འཕྲད་ནས་ཁྱེད་རང་ཆུའི་ནང་ཟགས་པ་ཡིན་ན། སྲོག་སྐྱོབ་སྟོད་གོས་གྱོན་པར་བརྟེན་ཁྱེད་རང་ཆུར་དིམ་པ་ལས་སྐྱོབ་ངེས་རེད། གལ་ཏེ་ཁྱེད་རང་མཚོ་ཁར་ཉེན་སྲུང་བའི་དང་བླངས་གནང་པ་ཡིན་ན། ཁྱེད་རང་འཛམ་གླིང་ནང་སྙན་གྲགས་ཅན་གྱི་མཚོ་ཁར་ལས་ཀ་གནང་རྒྱུའི་གོ་སྐབས་ཡོད་པ་མ་ཟད་མི་གཞན་གྱི་སྲོག་སྐྱོབ་ཐུབ་ངེས་རེད། འོན་ཀྱང་ལས་ཀ་དེའི་ཆེད་སྦྱོང་བརྡར་ཚད་ལྡན་དགོས་པ་ཡིན་ཞེས Clinton Rose ལགས་ཀྱིས་གསུངས་དོན།
ད་ལྟའི་ཆར་ང་ཚོར་ཡུ་རོབ་ལུང་པ་ཁག་དང་ལྷོ་ཨ་མི་རི་ཀ་དེ་བཞིན Greek བཅས་ལས་དང་བླངས་བ་ཡོད། ལྷག་པར་དུ Greek ནས་ཡིན་པའི་དང་བླངས་བ་ཁོང་གིས་སྲོག་སྐྱོབ་ཀྱི་ལས་འགུལ་ཧ་ཅང་ལེགས་པོ་གནང་ཡོད། དེར་བརྟེན་ཁྱེད་རང་མི་རིགས་གང་ཡིན་མིན་ལ་མ་ལྟོས་པར་ཁྱེད་ལ་དགོས་མཁོའི་སྒྱུ་རྩལ་དང་ཉམས་མྱོང་ཡོད་ན་ཚེ་སྲོག་ཉེན་སྐྱོབ་པའི་ལས་ཀ་གནང་ཆོག་པ་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ། ཨོ་སི་ཀྲུ་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཀྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད།